ང་ཚོ་ཀྲུང་གོ་འདི་ལ་རྒྱལ་ཁབ་ཅིག་ལ་དཔག་ཚད་སྟོང་བཞི་ཡོད་ནི་མེད་འགྲོ། བ་དྲུག་བཞི་བཅས་ཡོད། སྐབས་བཞུགས་ས་ཕོ་བྲང་དེ་ལ་རྣམ་པར་རྒྱལ་བའི་ཁང་བཟང་བཅས་ནི་གྲོང་པ་གཞན་པ་ཚོ་ལས་དཔག་ཚད་ཕྱེད་དང་གཉིས་ཡ་ཐོག་ཡོད།

ཆུ་གཏོར་དགོས་བ་མ་རེད། ཨ་ནི་མེ་ཏོག་བཏབ་དགོས་བ་མ་རེད། མེ་ཏོག་ལག་པ་གིས་གཏོར་དགོས་བ་མ་རེད་གཞན་ཕར་ལྟ་བཞག་མེ་ཏོག་རྙིང་པ་དགོས་ཡ་སོགས་རླུང་གི་རྐྱེན་གྱིས་ཡོང་གི་རེད་མ་གཏོགས་འབད་རྩོལ་ཡོད་བ་མ་རེད། ཁོ་རང་ཚོའི་གོས་ལོག་གང་ཡ་ལྷ་རྫས་ཀྱི་གོས་ཟེར་ཡ་དེ་འཐག་དགོས་བ་མ་རེད་བཙེམ་དགོས་བ་མ་རེད་ཁོ་རང་དཔག་བསམ་ཤིང་མར་བབས་ཡོང་གི་རེད། གསུངས་འདུག་ཚུར་བསྡུ་གི་ཡིན་ན་དེ། འདི་གང་ཡོད་རེད་ད། ཡིན་པ་གང། བློས་གཏོང་གི་ཡིན་ན། གླིང་གཅིག་གི་ནང་ནས་གླིང་གཅིག་ཁེབས་གི་ཡོད་རེད་འཛམ་བུ་གླིང་ཁེབས་གི་ཡོད་རེད། སྲབ་པོ། ཡང་པོ། ཚ་དུས་པས་གྲང་བསིལ་བྱེད་པས་འཁྱག་དུས་ཚ་སྲིད་བྱེད། དེ་འདྲའི་གོན་ཆས་འདི་འདྲས་སུ་བྱས་པས་ལོངས་སྤྱོད་བདེ་བ་རེད་དེ་དེ་ཡི་རྒྱལ་པོ་དེ་ལྷ་དབང་པོ་བརྒྱ་བྱིན་རྟགས་མ་སོགས་ཕ་ཚད་རེད་ཚངས་པ་དང་ཤི་ལ་ཡ་ཚད་རེད་ཨང་གང་གི་ལོ་ཤི་ནས་དམྱལ་བར་འགྲོ་བར་དེ་ལས་བཟང་པོ་ལ་ལས་སྐྱེས་ཐག་ཆོད་སྐྱིད་པོ་བཏང་ནས་རྫོགས་ཚར་རེད་དང་ད་ལས་ངན་པ་ལྷག་དེ་ཡོད་རེད་ཨ་ནི་མར་འགྲོ་གི་རེད། ང་རང་ཚོས་པས་སྐྱེས་བུ་རྒྱལ་པོ་ཆེ་དང་རྒྱུ་ནོར་ལོངས་སྤྱོད་སྒོ་ངའི་ཞག་གཅིག་རེད་ཁོ་བས་སྡུག་ཕུན་སུམ་ཚོགས་པ་ལ་དགའ་དྲགས་ནས།

བུ་བུ་མོ་མཉམ་དུ་འགྲོགས་འགྲོ་ཀུན་གྲོགས་པོ་འགྲོགས་ཡག་གི་ཚད་དུ་སུ་ཡོད་རེད་སམ་གཤིན་རྗེའི་སྐྱེས་བུ་ཤྭ་བའི་མགོ་ཅན་འདྲ་བོ་བའི་མགོ་བརྙན་མི་འདྲ་བ་གི་མཚོན་ཆ་ཐོགས་བསྡད་མཁན་ཚོ་དང་ཆ་བསྡད་ནས་མ་གཏོགས་དགའ་ས་གི་གྲོགས་ཡོད་མ་རེད་དམྱལ་བ་ན་སླེབས་སོང་ན་སྡོད་ས་ནི་ལྕགས་བསྲེགས་ཡི་ས་གཞི་སྒང་ལ་འགྲེ་ལོག་སྟེ་ཡར་ལྷའི་བཻ་ཌཱུརྱའི་ས་གཞི་སྒང་བསྡད་མར་ནི་ལྕགས་བསྲེགས་ས་གཞི་སྒང་བསྡད། ཨ་དེ་འདྲའི་ང་ང་རང་ཚོ་སྐྱེ་བ་རེད་ད། ཡར་སྐྱེས་ན་ནི་དེ་འདྲ་རེད་ཡ་མར་སྐྱེ་བ་སྐྱེ་སྐྱེ་བ་ཕྱི་མ་མར་འགྲོ་དགོས་བྱུང་ན་དེང་སང་གདན་སྒང་ལ་བསྡད། སྐར་མ་བཅོ་ལྔ་ཙམ་སོང་ནས་དེ་ནི་རྐུབ་ན་གཟུགས་ན་འདུག་ཕར་ཤིག་ཚུར་ཤིག།

རེད་དྲི་རེད། དེ་སྒང་ལ་རྐང་པ་བཞག་དུས་རྐང་པ་ཕོག་རེའི་ནང་གཟུགས་པོ་ཕོག་ཡར་ལོག་ན་མར་འགྲོ་རང་འགྲོ་རེད། ཤན་གྱི་སྤྱི་བོའི་དལ་ཡོང་པོ་ལོག་ཐལ་དེ་འདྲ་གི་འདུག་སྙིང་ལ་དེ་གསུང་གོ་ལྕགས་ཀྱི་ཚེར་རྣོའི་ཐང་ལ་འགྲེ་ལྕགས་ཀྱི་ཚེར་མ་རྣོན་པོ་གི་མཐོང་གྲོགས་ལ་འགྲེ་ལོག་རྒྱག་དགོས་ཀྱི་འདུག་གསུང། ངས་ཀྱང་བརྗོད། མི་རིང་དུས་སུ་རྐང་པའི་སྣེ་གཡོག་བྲན་དུ་འགྱུར། ད་ང་རང་ཚོ་ནང་ཚགས་མི་རང་ལ་ཡིན་ནའི་ངེས་པ་མེད་ཡ་རེད་མི་མཐོ་པོ་བཅས་སྲིད་བློན་བཅས་བློན་ཆེན་བཅས་ཡུལ་གྱི་རྒྱལ་པོ་བཅས་མངའ་སྡེའི་དཔོན་པོ་བཅས་གྲོང་པ་སོ་སོ་གྲོང་པའི་རྣམ་པས་གཙོ་འཛིན་བཅས་མི་ཚང་ནང་གི་བའི། མགོ་ལོག་དེ་ཐོབ་ཐང་གཏོང་མཁན་གྱི་ཐོར་བུ་གཅིག་ཡིན། ཡང་ཁོ་གཅིག་འཇུ་རུ་འདུག་དུས་བཙོན་ཁང་ནང་ལ་འཛུལ་གདོན་འཇགས་ཞུ་ཡག་གི་ཐོབ་བ་ཡིན་ཡང་མི་རིགས་འདི་ཚོ་རྐང་པའི་སྣེ་གཡོག་རྐང་པ་གིས་གདོན་བགོ་ཡག་གི་གཡོག་པོ་གཡོག་ནག་ལ་མར་འཚོལ་འགྲོ་ཡག་དེ་འདྲ་གི་བའི་མིག་མཐོང་ལག་ཟིན་རེད། རྒྱུ་ནོར་དང་བའི་ཚད་འཛིན་བྱེད་ཐབས་བས་བསད་བཞག་གི་འདུག་བཙོན་ལ་བཅུག་བཞག་གི་འདུག་ཨ་ནི་ག་རེ་ཡིན་ནའི་ཁོ་འདོད་པའི་ལོངས་སྤྱོད་ཕུན་སུམ་ཚོགས་པ་ཐོབ་པ་ག་འདྲ་ཅིག་ནི་ཁོ་ཉམས་འགྲོ་རྒྱུ་རེད་མ་གཏོགས་ཡང་ན་ཁོ་ཤི་ནས་གོ་ས་དེ་ཤོར་དགོས་རེད་ཡང་ན་མར་བབས་ནས་སྡུག་པོ་ཅིག་བཏང་དགོས་རེད།

ཁོ་རྙིད་འགྲོ་ཡག་ཅིག་ཡལ་འགྲོ་ཡག་ཅིག་ལང་ཚོ་ཉམས་འགྲོ་ཡག་ཅིག་ཞེས་ཁྱོད་འདི་ཡང་དུས་ཀྱིས་འདོར་ངེས་བརྙན་པོའི་རྒྱན་ལ་དགའ་མྱངས་བཞིན་གསུངས་པ་རེད། འབྱོར་པ་ཤ་སྟག་འབྱོར་མངའ་ཐང་ལོངས་སྤྱོད་ཡག་པོ་ཡོད་མཁན་བརྗོད་བྱ་ལ་ཁྲ་ཐིང་ཐིང་རིང་བཅད། གསེར་དངུལ་མང་པོ་བླུགས་བྱས་ཡོད་ན་འབྱོར་པ་ཆེན་པོ་རེད་ཁོ། དེ་ཡང་དུས་ཀྱིས་འདོར་ངེས་རེད། ཕ་རོལ་ཕྱི་ལ་ཁོ་མེད་པ་རེད་རེད་མེད་པ་མ་རེད་སྡོད་ཡག་ཅིག་ཡོད་མ་རེད་འཛམ་བུ་གླིང་མེད་པ་རེད་གོ་ཆ་ནི་མེད་པ་འབྱོར་པ་མེད་པ་མ་རེད་སྡོད་ཡོད་མ་དུས་ཀྱིས་འདོར་ངེས་ས་ད་ཁོ་ལ་སྙིང་པོ་སུ་ཁེལ་ཡོད་མ་རེད། དེ་ནས་གཅིག་ཡོད་བསམ་ཁ་བྱེད་དགོས་རེད་དེ་གློ་བུར་གཅིག་ལ། ཧྲིབ་ཅིག་ལ་ཁོ་མེད་པ་རེད། གཡར་པོའི་རྒྱན་ནང་བཞིན་ཆོག་བརྙན་པོའི་རྒྱན་མིའི་རྩ་ལ་གཡར། སྐེ་ལ་གོན་ཨམ་ཅོག་ལ་བཏགས་མགོ་ལ་ལག་པ་གོན་གཡར་པོའི་རྒྱན་བརྙན་རྒྱན་མིའི་རྩ་ལ་ཞུགས་ཀྱི་ཡོད་བསམ་དགོས་རེད་དེ་ད་དུས་མིའི་ཕ་ཤུལ་ནས་ཁྱེར་འགྲོ་དགོས་པ་ཡང། དེ་དང་གཅིག་པ་ཡང་ང་རང་ཚོའི་ནང་འདུག་གོ་ལོངས་སྤྱོད་གང་ག་ལོ་གཡར་བཞག་པ་ནང་བཞིན་གྱི་མ་གཏོགས་ཡོད་མ་རེད། དཔེར་ན་ནད་མེད་ལ་ངེས་པ་མེད། ལུས་ལང་ཚོ་ལ་ངེས་པ་མེད། འབྱོར་པ་ལ་ངེས་པ་མེད། ད་ཚེ་ལ་ངེས་པ་མེད་དེ་ཡང། བདག་གི་ཚེ་ཡང་གློག་འོད་འགྱུ་བཞིན་སྐད་ཅིག་ཙམ་ཞིག་འདིར་སྣང་སྟེ་ཟེར་བ་ཞིག་ལྟར། རང་གི་ཚེ་དེ་ལ་ངེས་པ་ཡོད་མ་རེད་ག་དུས་ཤི་འགྲོ་ཡོང་སང་ཉིན་གནངས་ཉིན་ཤི་འགྲོ་ཡོང། ལོ་ཁ་ཤས་ཤི་འགྲོ་ཡོང། ག་ཚོད་ཡུན་རིང་ན་ལོ་བརྒྱ་ནི་བསྡད་གི་མ་རེད་དེའི་གོང་ལ་ཤི་དགོས་རེད། དེ་ཚེ་དེ་ག་དུས་ཞིག་ཏུ་ངེས་པ་ཡོད་མ་ཁོ་ལ་ཡང་ཏན་ཏན་ཡོད་མ་རེད། ང་ཚོ་ཚོ་བསམ་བློ་ཡག་པོ་གཏོང་ནས་ངེས་འབྱུང་སྐྱེ་ཡག་གི་ཐབས་སྤྲད་དགོས་རེད་མ་གཏོགས་ངས་ཁྱེད་རང་ཚོ་ལ་སྨ་འབེབས་བྱེད་གི་ཡོད་མ་རེད། དཔེར་ན་ད་ལྟ་ང་དེར་མཐོ་སར་བསྡད་དེ་ཁྱོད་ཚོས་བཤད་ཁག་བྱས། དེ་ཡོད་ཙམ་གྱིས་ཁྱོད་ཚོས་གཉིད་སྲུང་གི་རེད། ཨ་ནི་ཡོད་མ་རེད། ཁྱེད་རང་ཚོ་ཡིན་ནའི་དེ་རེད་སུ་སང་ལོ་དང་གདན་སྐྱིད་པོ་སྐྱིད་པོར་བསྡད་ཀྱང་ད་ལྟ་རང་གི་ང་གདན་ཞིག་བསྡད་ཤག་དེ་དེ་ཧྲིབ་ཅིག་ལ་ཐོལ་ཅིག་ལ་ཤི་སོང་ན། ཨ་ནི། བར་དོ་འཕྲང་རིང་འགྲིམ་དགོས་རེད་གདན་བཏིང་མཁན་ག་ནས་ཡོད་དམྱལ་བ་ལྕགས་སྲེག་ས་གཞི་ལ་འགྲོ་ན་ལྕགས་དམར་པོ་སྒང་ལ་བསྡད་དགོས་རེད། གདན་བསྟེན་མཁན་ག་ནས་ཡོད། ད་གོས་གཡོག་མཁན་ག་ནས་ཡོད། མེ་གིས་སྲེག་གི་རེད།

དགྲ་མི་སྲུན་པ་ཅིག་བྱས་ནས་བས་གཅིག་གིས་གཅིག་གསོད་མ་ཐུབ་པའི་བས་དོགས་ཟོན་བྱེད་པ་འདྲ་བོ་ཡིན། ཡང་བར་བུ་གཅིག་ལ་ཁོ་གཉིས་གྲོགས་པོ་ཆགས། ཡག་ཐག་ཆོད་ཟེར་གྱི་ཡོད། བས་ན་ཉི་མ་གཅིག་མ་དགོས་ཆུ་ཚོད་གཅིག་ནས་ཁ་ཁ་འབྲལ་མི་ཕོད་པའི་གྲོགས་པོ་གཉིས་གཉིས་པོ་དགའ་བོ་ཞེ་པོ་ཅིག་ཡིན། ཡང་ཉི་མ་གཅིག་སྐད་ཆ་བཤད་ལུགས་རེད་མ་རེད་པ་ལས་ཀ་བྱེད་ལུགས་འགྲིག་མ་འགྲིག་པ་དགྲ་གི་དྭངས་མ་ཆགས་ནས་རེད་གསོད་རེས་བྱེད་མི་ཐུབ་པའི་དགྲ་ཆགས་ཀྱི་ཡོད་རེད་ཡ། ཁྱེད་ལ་དགྲ་གཉེན་ལ་ངེས་པ་མེད།

ཨ་ནི། རྗེ་བས་བྱས་ནས་སྔོན་དགྲ་ཁྲིད་ཡོང་ནས་བསད་མཁན་ཇི་སྙེད་ཡོད། ངེས་པ་ཡོད་མ་རེད་དགྲ་འདི་རེད་གཉེན་འདི་རེད་ཟེར་ཐུབ་ཀྱི་མ་རེད། ཨ་མེད་པ་ཡིན་ཙང་དེ་སྡུག་བསྔལ་ཆེ་ཤོས་ཤིག་རེད་དེ་ཡིན་ཙང་མྱི་ངེས་པ་མེད་པ་ཕལ་ཆེར་ཆེར་གང་གས་ཤེས་ཀྱི་རེད། དཔེར་ན་ཕ་མ་བར་གྱི་དཔེ་ཤ་གི་རོ་ཡོད་སྤུ་གུ་གསོ་ཡག་མ་ལུང་པ་རུ་ལ་ཡོད། ཕ་མ་གི་ངེས་པ་མེད་པ་མ་ཤེས་པ་བྱས། སྤུ་གུ་ལུས་ལོད་མ་ཁེ་འདི་ཚོས་གྲོགས་ལག་དང་པ་ལག་བྱེད་ཀྱི་རེད་ས་གྲོགས་དཔུང་གཉེན་ཡིན་ས་ཅིག་ལ་བཅོལ། ངས་སྤུ་གུ་ཡར་ལོངས་སོང་སྤྲོད་རོགས་བྱེད་ཨ་ས་བྱས། ར་སྤྲོད་གཏོང། ད་ཁོ་ཤི་ཚར་སོང་ཟེར་གྱི་ནི། གྲོགས་པོ་གི་གྲོགས་པོ་གི་ལུས་ཕྲུ་གུ་ལ་མ་སྤྲད་པ་བྱས་ཧམ་པ་བཤད་གང་བྱུང་ཐུག། ད་མ་གང་བྱུང་གི་ཐུག་མ་ཐུག་ཆུང་ཐུག་ཡིན་ཆེ་རྒྱག་རེས་བྱེད་བྱས་པ་ང་ཚོ་མིག་མཐོང་ལག་ཟིན་མང་པོ་བྱུང་སོང། སྐྱེ་བ་འཕོས་ནས་ཚེ་གང་ཕྱིར་ལ་ད་ངེས་པ་ག་ནས་ཡོང་ཚེ་གཅིག་ལ་ཚེ་རབས་རེ། ལོ་གཅིག་གི་ནང་ལོགས་ལ་ངེས་པ་རྩ་ནས་མེད་པར་ཕ་མཆོག་ཆུང་ཆུང་ཞེ་དྲག་བྱེད་ཀྱི་ཡོད་དང། བུ་ནི་ཕ་ཉིད་ཕ་ནི་བུ་ཉིད། གསུང་ཡག་དེ་རེད་དཔེར་ན་སྔོན་མ་ནི་བྱུང་ཡོག་རེད། རྒྱ་གར་ལ་རེད་ཡང་མི་ཚང་གཅིག་གི་ཕྱི་ལོགས་ལ་ཆུ་རྫིང་ཆེན་པོ་གཅིག་བྱས། གཙང་པོ་ནང་ནས་ཉ་ཟིན་ནས་འཁྱེར་ཡོང་དེ་བླུགས་བཞག་ཨ་ཉ་ཡར་འཕེལ་ཡོང་གི་ཨ་ནང་གི་ཁ་ལག་བཟོ་རན་སོང་ཉ་རེ་རེ་ཟིན་དེ་ཉ་རེ་རེ་གཉིས་ཟིན་ཁ་ལག་བཟོ། དེ་པ་ཕ་གཅིག་ཨ་མ་གཅིག་བུ་གཅིག་ཡོག་རེད། བུ་དེ་ལ་མནའ་མ་གཅིག་སླེབས་བསྡད་ཡོག་རེད། ད་མནའ་མ་དེའི་ཚུལ་བཞིན་རང་མ་བྱས་ཕྱི་ལོགས་མི་ཚང་གཅིག་གི་བུ་གཅིག་དང་ཁོ་རང་མཐུན་ལམ་བྱེད་གི་ཡོག་རེད། དེ་བྱས་པ་ཡིན་ཙང། བུ་དེ་གིས། ཕ་གི་མི་དེ་བསད་པ་རེད། ཁོ་རའི་མནའ་མ་དང་མཐུན་སྡོད་མཁན་དེ་བསད་པ་རེད་ཁོ་ཡི་དགྲ་རེད་བ་དང། ཨ་ཡོང་ལོང་ཅིག་ལ། ཕ་དེ་ཤི་བ་རེད། ཕ་དེ་ཤི་ནས་ཁོ་ར་ལན་ཆགས་འདྲ་བོ་ཅིག་དུས་རྒྱུན་ཉ་བསད་སྡོད་མཁན་ཉ་ལ་དགའ་པོ་ཡིན་ཙང་ཁོ་ཆུ་དེའི་ནང་ཉ་ཤ་ཏག་ཅིག་རེད། ཨ་མ་དེ་ཤི་བ་རེད། ཨ་མ་དེ་ཤི་ནས་མི་ཚང་གི་ཁྱི་ལ་སྐྱེས་པ་སྒོ་ཁྱི། ཁྱི་ཕྲུག་རེད། ཁྱི་ཡག་གི་གན་ནས་ལོ་མང་པོ་འགྲོ་བ། དང། ཕ་ཉ་སྐྱེས།

ད་ཉི་མ་གཅིག་ལ་ཁོ་ཚོས་ཁ་ལག་བཟོས་ནས་ཕ་གི་ཉ་དེ་རྟག་པ་རེ་བཞིན་ལེན་ཉ་དེ་འཁྱེར་ཡོང་དེ་ཕ་གི་སྐྱེ་བ་ཉ་འདི་ཕའི་ལན་ཆགས་ཡོད་ཡིན་ཙང་ཉ་རྒྱགས་པ་ཡག་པོ་ཡོད་རེད་དེ་ཁ་ལག་བཟོས་ཡང་ཁོ་ཉ་ལ་ཟིན་དུས་རེད་ཡང་མགྱོགས་པོ་མགྱོགས་པོ་མགྱོགས་པོ་རེད་པ་བྱ་རྒྱུ་རག་གི་ཡོད་རེད་ད་ཁོ་ཚོ་ཁ་ལག་བཟོས་ཉ་ཟ་བསྡད་པའི་སྒང་ལ་ཁྱི་དེ་ཡར་ཡོང་དེའི་མདོག་དེ་ཅིག་ཤ་ཅིག་རག་བསམ་ཨ་ཤ་སྟེར་རོགས་བྱེད་གི་མ་རེད་བ་ཨ་ནི་རུས་གོག་འདྲ་བྱུང་ན་གཡུག་གི་རེད

འཁོར་བའི་ཆོས་ལ་གད་མོ་བྲོ་གསུང་བ་ཡོད་རེད། ཁོ་ཚོའི་ཟ་ཡ་དེ་ཕ་ཤ་རེད་ཕ་ཉ་ལ་སྐྱེས་པ་དེ་ཟ་གི་ཡོད་རེད། རྡུང་ས་དེ་ཁྱི་དེ་རེད། ཁྱི་དེ་རྡུང་གི་ཨ་མ་རེད་ཨ་མ་རྡུང་གི་ཡོད་རེད། ཕ་གི་ཤ་ཟ་ཨ་མ་རྡུང། ཨང། ཆུང་མས་ཁྱོ་བོའི་རུས་པ་འཆའ་ཟེར། ཁྱི་དེ། ཁོ་རའི་ཨ་མ་ཡིན་ཙང་ཆུང་མ་རེད་པ་ཕ་གི་ཆུང་མ་རེད། ཆུང་མ་གིས་དེ་གུག་གུག་བྱས་ནས་ཉ་རུས་ཉ་གི་རུས་པ་ཨ་རག་ཏག་རག་རུས་པ་ཟ་བ་ཡིན་ཙང་ཆུང་མ་གིས་ཁོའི་ཁྱོ་ག་གི་རུས་པ་དེ་ཟ་གི་ཡོད་རེད། ཁོས་བསད་བཞག་པའི་དགྲ་དེ་ཚུར་པང་ཁར་རྩ་ཆེན་པོ་བྱས་ཉར་གི་ཡོད་རེད། བྱས་ཙང་འཁོར་བ་ནང་ལ་ངེས་པ་མེད་འཁོར་བའི་ཆོས་ལ་གད་མོ་ཤོར་བ་འདུག་གསུང་བ་རེད། ཆུང་མས་ཁྱོ་ཡི་རུས་པ་འཆའ་སྲོག་གི་དགྲ་དེ་པང་དུ་ནས་རྒྱུ་བསམ་བློ་ཡག་པོ་ཞེ་དྲག་གཏོང་ན་ཇོ་མོ་བྱ་ཆུ་སྲིན་གོང་ས་དེ་བ་ལས་ཕན་ཐོག་ཆེན་པོ་ཡོད་རེད་ད་ནི་འཁོར་བའི་ཉེས་དམིགས་ཁུ་ཐུག་ལས་ཁོ་ཕན་ཐོག་ཆེན་པོ་ཡོད་རེད། ངོམས་པ་མེད་པ་དེ་ཨ་ད་ཀའི་གའི་མལ་ཆོས་ཨ་བོ་ད་ང་ཏོག་ཙ་ཐུགས་ཁུར་ཅིག་བྱུང་ན་ང་ཚོ་རིན་པོ་ཆེ་སྐྱིད་པོ་བྱེད་དགོས་ཨ་བསམ་པ་ཡོད་རེད་དེ་ག་རང་ཅིག་བྱུང་ནས་སྡོད་ཚུགས་ཀྱི་མ་རེད་ཡང་དེ་ལས་ལྷག་ཅིག་དགོས་ཀྱི་རེད།

སྐྱེ་བ་ག་འདྲ་ཅིག་ལེན་བཞག་ནས་བརྟན་པོ་ཡོད་མ་རེད་ཤེས་དགོས་པ་རེད་ལུས་འདི་རྦད་ཟད་རྒྱུ་རེད་ལུས་ག་འདྲ་ཅིག་ལེན་ནས་སྡུག་ལུས་ཐབས་ཆག་དུད་འགྲོ་གི་ལུས་ལེན་ནས་གཡུག་རྒྱུ་རེད་དམྱལ་བའི་ལུས་ལེན་ནས་གཡུག་རྒྱུ་རེད་མི་ལུས་ཐོབ་ནས་གཡུག་རྒྱུ་རེད་ལྷ་ལུས་ཐོབ་ནས་གཡུག་རྒྱུ་རེད་ལུས་བཟང་པོ་ཚེ་མི་བགྲེས་པ་བྱུང་ནས་གཡུག་རྒྱུ་རེད་གཟུགས་བཟང་བ་ཞིག་བྱུང་ནས་གཡུག་རྒྱུ་རེད་ག་འདྲ་ཅིག་གི་ལུས་ཀྱི་ལེན་ཁག་བྱས་བཞག་ནས་རྦད་གཡུག་གཏོང་རྒྱུ་རེད་མ་གཏོགས་ལུས་ཀྱི་རྟག་པ་བྱས་ནས་རྦད་དེ་གཏན་དུ་ལེན་ཐུབ་པ་ཅིག་མ་ཡོང་བ་རེད་འཁོར་བ་ཐོག་མ་མེད་ནས་ད་ལྟ་ཕན་ལ་ང་རང་ཚོ་བས་ལུས་འདི་ལེན་པ་ལ་གྲངས་ཀ་བརྒྱབ་རྒྱུ་ནི་ཡོད་མ་རེད།